གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་ཀྱི་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་ཁག་ཐོག་མར་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་བསྟན་ཆོས་བརྒྱུད་ཀྱི་ལུགས་མི་འདྲ་བའི་དགེ་འདུན་པའི་དབར་རྒྱལ་སྤྱིའི་རང་བཞིན་ལྡན་པའི་བགྲོ་གླེང་དང་ཤེས་ཡོན་ཉམས་ལེན་གྱི་ལས་འགུལ་མུ་མཐུད་ནས་སྤེལ་རྒྱུ་དང་ཐུན་མོང་གི་ངོ་བོ་མཚོན་པའི་ཐོག་ནས་སངས་རྒྱས་ཆོས་ཀྱི་ཉམས་ལེན་བྱས་ནས་འཛམ་གླིང་ནང་ཞི་བདེ་སྤེལ་ཐབས་གནང་རྒྱུ་ཡིན་པ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཀྱི་མཇུག་སྒྲིལ་གྱི་གྲོས་ཆོད་ནང་བཀོད་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ནང་དུ། བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཚང་མས་ཉིན་གཅིག་གི་ལས་གླ་བསྡུས་ཏེ་ཧི་མ་ཅལ་མངའ་སྡེའི་ནང་ཆུ་ལོག་གནོད་ཐེབས་ལ་གདུང་སེམས་མཉམ་སྐྱེད་མཚོན་པར་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་ཕྱག་ཏུ་ཧིན་སྒོར་འབུམ་བཅུ་གཅིག་ལྷག་ཕུལ་ཡོད་པ། མཐར་སྤྱི་ཚོགས་དང་བུད་མེད་ཅེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་གསར་འགྱུར་བཤད་ཀྱིས། སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་བསྟན་ཆོས་བརྒྱུད་ཀྱི་ལུགས་མི་འདྲ་བའི་དགེ་འདུན་པའི་དབར་རྒྱལ་སྤྱིའི་རང་བཞིན་ལྡན་པའི་བགྲོ་གླེང་དང་ཤེས་ཡོན་ཉམས་ལེན་གྱི་ལས་འགུལ་མུ་མཐུད་ནས་སྤེལ་རྒྱུ་དང་ཐུན་མོང་གི་ངོ་བོ་འཛིན་པའི་ཐོག་ནས་སངས་རྒྱས་ཆོས་ཀྱི་ཉམས་ལེན་བྱས་ནས་འཛམ་གླིང་ནང་ཞི་བདེ་སྤེལ་ཐབས་གནང་རྒྱུ་ཡིན་པ། རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཀྱི་མཇུག་སྒྲིལ་གྱི་གྲོས་ཆོད་ནང་བཀོད་ཡོད་གི། རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཀྱི་ཚོགས་འདུ་འདི་གནས་མཆོག་རྡོ་རྗེ་གདན་དུ་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་ཉི་ཤུ་གསུམ་བར་བསྐོང་ཚོགས་གནང་ཞིང་སྤྱི་ནོར་གོང་ས་མཆོག་གིས་ཚོགས་འདུ་དབུ་འབྱེད་བསྐྱངས་པ་དང་དགེ་འདུན་པ་རྣམ་པས་ངུར་སྨྲིག་གི་གོས་གོན་པ་ཙམ་མིན་པར་སངས་རྒྱས་ཀྱི་གསུང་བའི་བསླབ་བྱ་ཁག་ཉམས་ལེན་ཚུལ་བཞིན་དགོས་རྒྱུ་གལ་ཆེན་ཡིན་པའི་སྐོར་བཀའ་སློབ་ཕེབས་ཡོད་པ་རེད། ཚེས་ཉི་ཤུ་རྩ་གཉིས་ཉིན་ཚོགས་འདུའི་མཇུག་སྒྲིལ་གྱི་གྲོས་ཆོད་ནང་ཚོགས་བཅར་བ་རྣམ་པས་གོང་ས་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང་སངས་རྒྱས་པའི་ངོས་ནས་སྤྱི་ཚོགས་ལ་ཕན་བདེ་སྒྲུབ་ཐབས་ལ་དམིགས་ཏེ་གནང་བའི་ཆོས་བརྒྱུད་འཛིན་པའི་སྤྱི་ཚོགས་མི་འདྲ་བའི་དབར་བགྲོ་གླེང་རྒྱ་བསྐྱེད་འབྱུང་ཐབས་ཀྱི་ལམ་སྟོན་དང་བློ་སྤོབས་སྩོལ་གནང་མཛད་པར་བཀའ་དྲིན་ཆེ་ཆེར་ཞུ་བཞིན་ཡོད་པ་བཀོད་འདུག་ལ་དམིགས་བསལ་འཛམ་གླིང་སྤྱི་དང་བྱེ་བྲག་ཡུལ་ལུང་སོ་སོར་འཕྲད་བཞིན་པའི་རང་བྱུང་ཁོར་ཡུག་ཉམས་ཆག་གི་དབང་གིས་གོད་ཆག་ལས་བྱུང་བའི་དཀའ་ངལ་དང་སྤྱི་ཚོགས་ཆ་སྙོམས་མེད་པ་འཁྲུག་རྩོད་དམག་འཐབ་ལ་སོགས་པའི་རྐྱེན་གྱིས་ལུས་སེམས་གཉིས་ལ་དཀའ་ལས་ཇི་སྙེད་ཅིག་འཕྲད་བཞིན་པ་དེ་དག་ནང་ཆོས་ནས་གསུང་བའི་ཤེས་རབ་དང་སྙིང་རྗེའི་བསླབ་བྱ་ཁག་ཁྱབ་སྤེལ་གྱི་ཐོག་ནས་སེལ་དགོས་པའི་སྐོར་ནན་བརྗོད་གནང་ཡོད་པ་རེད། སྐྱ་སེར་དང་རིག་གཞུང་ས་ཁུལ་སོགས་ཀྱི་རྒྱབ་ལྗོངས་ཀྱི་དབྱེ་བ་མེད་པའི་ཐོག་ནས་ནང་པའི་ཆོས་བརྒྱུད་འཛིན་པར་ཕན་ཚུན་དབྱེ་འབྱེད་མི་བྱེད་པར་མཉམ་བསྡེབས་དང་ཕན་ཚུན་གུས་བརྩི་ཆེ་མཐོང་སྐྲུན་རྒྱུ་ཡིན་པ་བརྗོད་འདུག་ལ་ནང་པ་ཚོས་དུས་རབས་དང་འཚམ་པའི་ཐོག་ནས་ཚན་རྩལ་རིག་གནས་ཀྱི་ཐོན་གསར་ཁག་ལ་རྒྱབ་སྐྱོར་བྱས་པའི་ཐོག་ནས་ནང་བའི་གཞུང་ལུགས་ཀྱི་ནང་གསུངས་པའི་བསླབ་བྱ་ཁག་གི་ཐོག་ནས་དེང་དུས་ཀྱི་དཀའ་ངལ་སེལ་ཐབས་བྱེད་དགོས་པ་བཀོད་འོག་གི། ལྷག་པར་དུ་ནང་བ་ཚོས་སངས་རྒྱས་ཀྱིས་གསུངས་པའི་ཚད་མེད་བཞི་སྟེ་བྱམས་པ་ཚད་མེད་སྙིང་རྗེ་ཚད་མེད་དགའ་བ་ཚད་མེད་དང་བཏང་སྙོམས་ཚད་མེད་ཀྱི་བསླབ་བྱའི་ཉམས་ལེན་གྱི་ཐོག་ནས་འཛམ་གླིང་ཁྱོན་ཡོངས་ཀྱི་ནང་ཞི་བདེ་དང་འཆམ་མཐུན་སྤེལ་ཐབས་བྱེད་རྒྱུ་ནི་ནང་པ་ཚོའི་ལས་འགན་ཡིན་པར་ངོས་འཛིན་བརྟན་པོར་ཡོད་པ་བརྗོད་འོག་གི། ཐེངས་འདིའི་རྒྱལ་སྤྱིའི་ནང་བའི་དགེ་འདུན་པའི་ལྷན་ཚོགས་ཐོག་རྒྱ་ནག་མ་གཏོགས་ནང་བའི་ཡུལ་གྲུ་གཞན་ཡོངས་ཀྱི་སྐུ་ཚབ་ཚོགས་བཅར་བྱས་ཡོད་པ་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་གསུམ་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་དྲུང་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ནང་བའི་ཆོས་རྒྱུད་འཛིན་པའི་དགེ་འདུན་པ་དང་སེར་མོ་བ་སོགས་མི་ཉིས་སྟོང་མཉམ་བཞུགས་ཀྱི་ཐོག་ནས་འགྲོ་བ་སེམས་ཅན་ཐམས་ཅད་ཀྱི་བདེ་དོན་དང་ལྷག་པར་དུ་འཛམ་གླིང་འདིའི་སྟེང་ཞི་བདེ་འབྱུང་ཐབས་སུ་སྨོན་ལམ་གསུང་འདོན་གནང་རྒྱུའི་མཛད་འཆར་ཡོད་པ་རེད། མགོན་པོ་སྐྱིད་ལགས་གློད་གྲོལ་བཏང་ཡོད་ཀྱང་ལྷ་སར་སྡོད་མི་འཇུག་པར་བླ་བྲང་དུ་ཕྱིར་ཕུད་གཏོང་རྒྱུའི་ཉེན་ཁ་ཡོད་པ་འབྲེལ་ཡོད་མི་སྣས་བཤད་སོང། འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་གཅིག་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་རྒྱ་ནག་གཞུང་གིས་འདས་པའི་ཉིན་གྲངས་དགུ་རིང་བཀག་ཉར་བྱས་རྗེས་གློད་གྲོལ་བཏང་ཡོད་པ་དང་ད་ལྟའི་ཆར་བཀག་ཉར་ཁང་དུ་སློབ་གསོ་ཟེར་བ་ཞིག་བཏང་ཡོད་ཚུལ་ལས་ཁོང་གཉིས་ཀྱི་འཕྲོད་བསྟེན་གནས་སྟངས་དང་བཀག་ཉར་ཁང་དུ་རྡུང་རྡེག་བཏང་མིན་སོགས་ཀྱི་ཞིབ་ཕྲའི་གནས་ཚུལ་དམ་དྲག་གི་རྐྱེན་གྱིས་ཤེས་རྟོགས་ཐུབ་མེད་པའི་སྐོར་ཁོང་གཉིས་དང་འབྲེལ་བ་ཡོད་པའི་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འོག་གི། རྒྱ་ནག་གཞུང་གིས་ཚེས་བཅུ་གསུམ་ཉིན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་གི་མདུན་དུ་འཛིན་བཟུང་དང་རྗེས་སུ་ཁོང་གཉིས་ལ་སློབ་གསོ་སྤྲོད་དགོས་སྐོར་བརྗོད་ནས་བཀག་ཉར་བྱས་ཡོད་ཅིང་ཆོས་སྐྱོང་ལགས་ཚེས་བཅུ་བདུན་ཉིན་གློད་གྲོལ་བཏང་ཡོད་པ་དང་ཡང་འབྲེལ་ཡོད་གཞན་དེས་ད་ལྟའི་ཆར་མགོན་པོ་སྐྱིད་དང་ཆོས་སྐྱོང་གཉིས་ཀྱི་ནང་མི་ཚོས་ཁོང་གཉིས་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ལྷ་ས་ནས་སྡོད་མི་འཇུག་པར་བླ་བྲང་དུ་ཕྱིར་ཕུད་གཏོང་རྒྱུའི་ཉེན་ཁ་ཞིག་ཡོང་གི་ཡོད་པའི་འཇིགས་སྣང་བྱེད་བཞིན་པ་འགྲེལ་བརྗོད་གནང་འོག་གི། མགོན་པོ་སྐྱིད་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་ཁྲིམས་ཁང་གི་མདུན་དུ་ཁོང་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་དོན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང་ནང་མི་ཚོ་ཁོང་དང་ཐུག་འཕྲད་བྱེད་དགོས་པ་སོགས་ཀྱི་ངོ་རྒོལ་དང་འབྲེལ་འཛིན་བཟུང་བཀག་ཉར་བྱས་ཡོད་པ་རེད་ལ་སྤྱིར་མགོན་པོ་སྐྱིད་ཀྱིས་ད་ལོའི་ཟླ་གསུམ་པ་དང་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་སུ་དྲང་དོན་མིན་པའི་ཁྲིམས་ཆད་ལ་ངོ་རྒོལ་རིམ་པར་བྱས་ཡོད་པ་དང་ངོ་རྒོལ་གྱི་སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དང་འཛིན་བཟུང་བཀག་ཉར་ཐེངས་མང་བྱས་ཡོད་པ་རེད་ལ། གསང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཚང་མས་ཉིན་གཅིག་གི་ལས་གླ་བསྡུས་ཏེ་ཧི་མ་ཅལ་མངའ་སྡེའི་ནང་ཆུ་ལོག་གི་གནོད་འཚེ་ཐེབས་པར་གདུང་སེམས་མཉམ་སྐྱེད་མཚོན་ཆེད་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་ཕྱག་ཏུ་ཧིན་སྒོར་འབུམ་བཅུ་གཅིག་ལྷག་ཕུལ་ཡོད་པའི་སྐོར

མི་རྒྱུ་ཕྱུགས་གསུམ་ལ་གོད་ཆག་ཚབས་ཆེན་ཕོག་ཡོད་པར་གདུང་སེམས་མཉམ་སྐྱེད་མཚོན་ཕྱིར། བོད་མིའི་སྒྲིག་འཛུགས་བཀའ་ཤག་གིས་ཐུགས་ཐག་བཅད་པ་གཞིར་བཟུང། ཧི་མ་ཅལ་གྱི་མི་མང་ལ་ངལ་སེལ་གྱི་ཆེད་དུ་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་དུ་ཆེ་ཕྲ་ཡོངས་ཀྱི་ཉིན་གཅིག་གི་གླ་ཆ། རྒྱ་གར་སྒོར་མོ་འབུམ་བཅུ་གཅིག་ལྷག་སྤྱི་ཁྱབ་བློན་ཆེན་གྱི་ངལ་སེལ་ཐེབས་རྩ་གི་ནང་ཞལ་འདེབས་ཕུལ་རྒྱུ་ཐུགས་ཐག་བཅད་ཡོད་པ་དེ། སྤྱི་ཁྱབ་བློན་ཆེན་ཁོང་ལ་ཆེད་བཅར་གྱིས་ཕྱག་ཏུ་ཕུལ་ཡོད་པ་སོགས་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་འགྲེལ་བརྗོད་གནང་གི་འདུག། ཧི་མ་ཅལ་ལ་ཡར་བསྡད་ཡོད་པ་སོང་ཙང་ད་གདུང་སེམས་མཉམ་སྐྱེད་མཚོན་ཆེད་ལ་དཔལ་ལྡན་བཀའ་ཤག་ལྷན་རྒྱས་ནས་ཐུགས་ཐག་བཅད་པ་ནང་བཞིན་བོད་མི་སྒྲིག་འཛུགས་ལས་མི་ལས་བྱེད་ཡོངས་རྫོགས་ཀྱི་ཉི་མ་གཅིག་གི་ལས་བྱེད་གླ་དེ་ཨ་ནེ་ང་ཚོའི་ཆར་ཞོད་གོད་ཆག་ལ་ཡ་ཨ་ནེ་སྤྱི་ཁྱབ་བློན་ཆེན་གྱི་གནོད་སེལ་ཐེབས་རྩ་ནང་ལ་ཡ་ཞལ་འདེབས་ཕུལ་གྱི་ཡིན། བྱས་རྗེས་ནས། དེའི་ཁ་ཚིག་རྒྱུན་རིང་པོ་ཞིག་དུས་ཚོད་ལྷག་པ་རེད་ག་རེ་ཟེར་ན། སྐབས་ཅིག་ལ་ཁོ་རང་སྙུང་གཞི་བཞེས་པ་རེད། སྐབས་ཅིག་ལ་ཡང་ཁོ་རང། ཏེ་ལིང་ག་ན་དང་ས་གནས་གཞན་པ་ཅིག་ཕེབས་རྗེས་ནས་ང་ཚོས་རྗེས་འདེད་ཞུ་བྱས་བྱས་ན། ཡང་ཤིམ་ལ་བཅར་ནས་ཁོ་རང་བཞུགས་མེད་པའི་དུས་ཚོད་ཁེལ་དེ་འདྲ་བྱས་ནས་ནི་ཟླ་མགོ་རྡ་རམ་ས་ལ་ལ་ཡ་ད་ཧི་མཱ་ཅལ་གྱི་དགུན་ཁའི་གྲོས་ཚོགས་འཚོགས་ས་ལ་ཆིབས་བསྒྱུར་གནང་ཡོད་པ་སོང་ཙང་ཨ་ནི་གྲོས་ཚོགས་ནང་ལ་ང་ཚོས་དངོས་སུ་ཕུལ་ཡ་གོ་སྐབས་བྱུང་པ་རེད།
གཞན་ཡང་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་ཁོང་ཚོའི་ཐོག་མའི་འཆར་གཞི་ལྟར་ན། ཧི་མཱ་ཅལ་མངའ་སྡེའི་ཁུལ་ཡོད་པའི་ས་ཆ་གི་གནད་དོན་སྤྱི་ཟླ་ལྔ་བའི་ནང་སྲིད་སྐྱོང་མཆོག་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་ཞུས་ནས་ཞུས་ཚར་བ་དེ་མཇུག་སྐྱོང་གི་བཀའ་མོལ་ཞུ་རྒྱུའི་ཡིག་ཆ་ཆ་ཚང་གྲ་སྒྲིག་གིས་ཕྱིན་པ་ཡིན་མོད། དུས་ཚོད་ཏག་ཏག་མ་བསྡད་པར་ཁོང་རང་ཕེབས་རན་པ་དང་ཧི་མ་ཅལ་མངའ་སྡེའི་གཞུང་བཀའ་དྲིན་ཆེན་པོ་ཡིན་པས། ང་ཚོས་སྤྱི་ཁྱབ་བློན་ཆེན་མཆོག་ལ་སྟོན་པ་གི་སྐུ་ཐང་ཞིག་ཕྱག་རྟགས་སུ་ཕུལ་བ་ཡིན་ཞེས་ཀྱང་འབྲེལ་བརྗོད་གནང་གི་འདུག། ཁོང་རང་མར་ཕེབས་རན་པ་བྱས་ཨ་ནི་ཁོང་རང་གིས་ག་རེ་གསུང་གི་འདུག་ཟེར་ན། ད་ང་ད་ནི་འདི་ཛ་དྲག་དེ་འདྲའི་གཅིག་གི་དུས་ཚོད་ཁེལ་བསྡད་ཡོད་པ་སོང་ཙང་ག་ཡེ་བྱེད་ཐུབ་མ་སོང། གཞན་མིན་ན་ཁྱེད་ཚོ་མཉམ་དུ་ཇ་ཞིག་འཐུང་བྱས་སྐད་ཆ་ལྷོད་ལྷོད་བཤད་འོ། བསམས་སོང་སྟེ། ཡིན་ན་ད་ང་ད་ལྟ། གནམ་གྲུ་འཕུར་རན་སོང་ཨ་ནི་ད་ང་གཅིག་འགྲོ་གི་ཡིན། བྱས་བྱས་དེ་འདྲས། བཀའ་གནང་ཨ་ནི་ང་ཚོའི། ཧི་མ་ཅལ་གཞུང་ཁོ་རང་བཀའ་དྲིན་ཆེན་པོ་ཡིན་པ་སོང་ཙང་སྟོན་པའི་སྐུ་ཐང་གཅིག་ཨ་ནི་ང་ཚོས་དངོས་སུ་ཕུལ་བ་ཡིན། ད་དེ་ཙམ་གྱི་དུས་ཚོད་ཅིག་མ་གཏོགས་ད་ལྟའི་ཆ་ལ་ང་ཚོ་དུས་ཚོད་དམིགས་བསལ་གྱི་རག་མ་སོང། དེ་མིན་ཡང་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ནས་ཧི་མ་ཅལ་མངའ་སྡེ་གི་ཐོག་ནས། ཉེ་སྔོན་སྲིད་སྐྱོང་མཆོག་གིས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་གནང་སྐབས། རྩ་བའི་མངའ་སྡེ་རང་ལ་ད་ལྟའི་ཆར་དཔལ་འབྱོར་གྱི་དཀའ་ངལ་ཅུང་ཙམ་ཡོད་པས། དཔལ་འབྱོར་གྱི་རོགས་རམ་དམིགས་བསལ་གནང་མི་ཐུབ་ནའང།
ཆབ་སྲིད་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་ལ་རྒྱབ་རོགས་གང་ཐུབ་གནང་རྒྱུ་ཡིན་པ་དང། ཧི་མ་ཅལ་མངའ་སྡེ་གི་ནང་བོད་མི་བཙན་བྱོལ་བ་ཁ་འཐོར་དུ་གནས་པ་མང་པོར་ས་ཆའི་ལེགས་གཞི་དང་ས་ཆའི་རྙོག་དྲ་གི་དཀའ་ངལ་མང་དུ་ཡོད་པ་གི་རིགས་དེར། མངའ་སྡེའི་སྤྱི་ཁྱབ་དྲུང་ཡིག་ཆེན་མོ་དང་ནགས་ཚལ་ལས་ཁུངས། ཁྲལ་སྡུད་ལས་ཁུངས་གི་དྲུང་ཆེ་བཅས་སུ་རིམ་པ་མང་པོར་ཞུས་ཐུབ་ཡོད་པའང་ངོ་སྤྲོད་གནང་གི་འདུག་ཅིང། རྒྱ་གར་ཧི་མ་ཅལ་མངའ་སྡེ་ནི་བོད་མིའི་ཁྲོད་གོང་ས་མཆོག་གི་བཞུགས་སྒར་དང་བོད་མིའི་སྒྲིག་འཛུགས་དབུས་ལྷན་ཁང་ཁག་དང་བཅས་པའི་ཆགས་ཡུལ་ཡིན་པ་མ་ཟད། བཙན་བྱོལ་བོད་མིའི་གཞིས་ཆགས་དང་དགོན་སྡེ་སློབ་གྲྭ་ཁག་ཀྱང་ཧ་ཅང་མང་པོ་ཞིག་གནས་ཡུལ་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

དེང་སྐབས་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་གཙོ་བྱས་པའི་མཛད་འཕྲིན་ཁག་བསྐྱངས་དང་སྐྱོང་མུས་ཀྱི་དུས་འདིར་གནས་མཆོག་རྡོ་རྗེ་གདན་དུ་རྒྱ་བལ་འབྲུག་གསུམ་གཙོ་བྱས་པའི་ཤར་ནུབ་ཡུལ་གྲུ་མང་པོ་ནས་དད་ལྡན་མི་མང་ཁྲི་ཕྲག་མང་པོ་གསུང་ཆོས་ཞུ་བར་འཛོམས་བཞིན་ཡོད་པར་བརྟེན། རྒྱུན་སྲོལ་བཞིན་བཙན་བྱོལ་ནང་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་རྡོ་རྗེ་གདན་དུ་ད་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་འགོ་བཙུགས་ཏེ་སང་ལོའི་ཕྱི་ཟླ་དང་པའི་ཚེས་ཉི་ཤུ་རྩ་བཞི་བར་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་བཞིན་པ་ལྟར་དེ་རིང་སྟེ་ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་ཉིན་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ཚོགས་དང་བླངས་ཞབས་ཕྱི་བསྒྲུབས་ནས་ཉིན་གསུམ་པ་དེ་ཡིན་ཞིང་ད་ལོར་སློབ་མ་དང་གྲྭ་བཙུན་མི་སྐྱ་བཅས་ནས་གྲུབ་པའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་དྲུག་ཅུ་ལྷག་གིས་གསལ་བསྒྲགས་རོགས་རམ་དང་ཛ་དྲག་མྱུར་སྐྱོབ་རོགས་རམ་འགྲིམ་འགྲུལ་སྐྱེལ་འདྲེན་རོགས་རམ་བཅས་གཙོ་བོ་སྣ་ཁ་གསུམ་གྱི་ལམ་ནས་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་བཞིན་ཡོད་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས་གསུངས་བྱུང།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་ཆོས་གསུང་ཆོས་སྩལ་པའི་སྐབས་སུ་བོད་གཞོན་ནུ་ལྷན་ཚོགས་ཀྱི་ལོ་ལྟར་དང་བླངས་སྤྱི་ཚོགས་ཞབས་ཞུ་བྱས་ཏེ་ད་ལོ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་ནས་འགོ་བཙུགས་རྗེས་ད་ལན་ཉི་མ་གསུམ་པ་ཆགས་བསྡད་ཀྱི་ཡོད། ཉི་མ་གསུམ་དེའི་ནང་ལོགས་ལ་གཙོ་བོ་ད་ལྟ་བོད་གཞོན་ལྷན་ཚོགས་ཀྱི་ལོ་ལྟར་ཅིག་ང་རང་ཚོ་དང་བླངས་མི་གྲངས་ལྔ་བཅུ་དྲུག་ཅུ་ལྷག་གཅིག་ད་ལན་འཛོམས་བསྡད་ཡོད། དེའི་ནང་ལོགས་ལ་གཙོ་བོ་ད་ལྟ་ང་ཚོའི་སྡེ་ཚན་ཆེ་ཁག་གསུམ་ལ་དབྱེ་བྱས་ཨ་ནི་དང་བླངས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཀྱི་ཡོད་རེད། དང་པོ་དེ་ད་ལྟ་གསལ་བསྒྲགས་ཁང། གསལ་བསྒྲགས་ཁང་ནི་ད་གཅིག་མི་མང་ལ། སྐྱབས་མགོན་རིན་པོ་ཆེ་གི་གསུང་ཆོས་དང་འབྲེལ་བའི་གསལ་བསྒྲགས་བྱེད་ཡ་རེད་དེ་ནང་བཞིན་གཅིག་མི་མང་ནང་ལོགས་ལ་ཕར་ཚུར། གཅིག་ཅ་ལག་བོར་བརླག་ཕྱིན་པ་དང་དེ་ནང་བཞིན་མི་མང། མང་པོ་གཅིག་འཛོམས་དུས་མཚམས་དེའི་ནང་ལོགས་ལ་ཨ་ནི་གཅིག་ནང་མི། ཁ་བྲལ་ཡ་དང་བུ་བརླག་པ་དང་ཅ་ལག་བརླག་པ་དང་ཅ་ལག་རྙེད་པ་དང་ད་དེ་འདྲའི་གི་ཐོག་ནས་ཨ་ནི་གཅིག་མི་མང་ལ་དང་བླངས་ཞབས་ཕྱི་ཞུ་ཡ་དེ་གསལ་བསྒྲགས་ཁང་དེ་ཆགས་བསྡད་ཀྱི་ཡོད་དེ་ནང་བཞིན་ཨ་ནི་གཅིག་བོད་གཞོན་ལྷན་ཚོགས་ཀྱི་ད་ལྟ་སྡེ་ཚན་གཉིས་པ་དེ། ཛ་དྲག་མྱུར་སྐྱོབ་ཆགས་བསྡད་ཀྱི་ཡོད་ཛ་དྲག་མྱུར་སྐྱོབ་དེའི་ནང་ལོགས་ལ་གཅིག་དད་ལྡན་ཆོས་ཞུ་བ་སུ་འདྲ་གཅིག་ལ་གཅིག་ཛ་དྲག་གི་དཀའ་ངལ་ག་འདྲས་ཅིག་བྱུང་བ་ཡིན་ནའང་གང་ལྟར་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་བོད་གཞོན་ལྷན་ཚོགས་ཀྱི་ངོས་ནས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཀྱི་ཡོད་དེ་ནང་བཞིན་ཨ་ནི་གཅིག་སྡེ་ཚན་གསུམ་པ་དེ་ད་ལྟ་འབབ་ཚུགས་ཁག་ལ་ཆགས་བསྡད་ཀྱི་ཡོད་ད་ལན་ད་རྒྱ་གར་ནང་ལོགས་འགྲོ་ཆགས་ཆགས་སོན་པ་ཡིན་ན་དད་ལྡན་ཆོས་ཞུ་བ་མང་ཆེ་བ་གཅིག་ཨ་ནི་གཅིག་མེ་འཁོར་བརྒྱུད་བྱས་ཡོང་དུས་ཙམ་པ་ཨ་ནི་ག་ཡ་མེ་འཁོར་འབབ་ཚུགས་ལ་ཨ་ནི། ན་ཉིན་མཚན་བསྟུད་མར་བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་དང་བླངས་སྤྱི་ཚོགས་ཞབས་ཞུ་གཅིག་ཞུས་ཏེ་ཞུས་དང་ཞུ་མུས་ཡིན། དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུ་ནས་བཟུང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་མཆོག་གི་དུས་འཁོར་དབང་ཆེན་གཙོས་བྱས་པའི་གསུང་ཆོས་ནམ་ཡོད་དུས་སུ་སྤྱི་ཚོགས་དང་བླངས་ཞབས་ཕྱི་བསྒྲུབས་ནས་ཡོང་བ་དང་དེ་སྔ་ལོ་རབས་དགུ་བཅུ་དང་ཉིས་སྟོང་འགོ་སྟོད་ལ་བོད་ནང་གི་བོད་མི་ཡང་མི་ཉུང་བ་ཞིག་དུས་དབང་དང་གསུང་ཆོས་ཞུ་བར་འབྱོར་སྐབས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་དང་བླངས་ཞབས་ཕྱི་སྒྲུབ་སྟངས་ལ་བློ་ཡུལ་ཚིམ་པོ་དང་དགའ་མོས་ཆེན་པོའི་ངང་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་དམག་ལྭ་སེར་པོ་གྱོན་པའི་ཞབས་ཕྱི་བ་ཞེས་འབོད་ཀྱི་འདུག།
གཞོན་ནུའི་ཚོགས་པ་ལབ་དུས་ཙམ་པ་བོད་ནང་ལོགས་ཀྱི་དེ་སྔ་ཨེན་ཅིག་དུས་འཁོར་དབང་ཆེན་རེད་དེ་ནང་བཞིན་གསུང་ཆོས་མང་པོ་ལ་བོད་ནང་ལོགས་ནས་ཚུར་ཕེབས་ཐུབ་པ་བོད་མི་བྱུང་བསྡད་ཡོད་རེད་ཡང་ཁོང་རྣམ་པ་ཚོ་གཙོ་བོ་ཅིག་ཡིན་པ་ཡིན་ན་ཁ་ཤས་ཀྱིས་གཞོན་ནུ་ཚོགས་པ་ལབ་ཀྱི་རེད་ཁ་ཤས་ཀྱིས་གཞོན་ནུ་ལྷན་ཚོགས་ལབ་ཀྱི་རེད་ཨ་ནི་ཡང་ཁ་ཤས་ཀྱིས་ད་ལྟ་དམག་མི་སེར་པོ་ཞུ་གི་རེད།

ཅིག། གཟུགས་པོ་སླེབས་ཀྱི་མེད་ནའང་གང་ལྟར། སེམས་དེ་སླེབས་བསྡད་ཡོད་རེད། སེམས་དེ་པར་སླེབས་ཡིན་དུས་ཙམ་པ་བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་དེ་སྔ་གང་ཡོད་པ་དེ་ལ་ནི་འགྱུར་བ་རྩ་བ་ནས་མེད་པའི་ཐོག་ནས་ཨེན་ཅིག་རྣམ་པ་ཚོའི་ངོས་ནས་ཨེན་ཅིག་རེ་བ་དང་ཡིད་ཆེས་སྐྱེ་བ་ནང་བཞིན་ང་ཚོས། ལས་ཀ་ག་རེ་བྱེད་པ་ནས་གཙོ་བོ་ཨེན་ཅིག་གཞིས་ལུས་བོད་མི། སེམས་ནང་ལོགས་ལ་བཞག་བྱས་ནས་ལས་ཀ་བྱེད་ཀྱི་ཡོད་ཟེར་ཞུ་ཡ་གཅིག་དེ་ཡིན།
བོད་ཀྱི་གཞོན་ནུ་ལྷན་ཚོགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོར་གསར་འཛུགས་གནང་བའི་བཙན་བྱོལ་སྤྱི་ཚོགས་ཁྲོད་གཞུང་འབྲེལ་མ་ཡིན་པའི་རང་བཙན་ལམ་ནས་བོད་ཀྱི་བདེན་མཐའ་རྩོད་ལེན་གནང་མཁན་ཚོགས་པ་ཆེ་ཤོས་དེ་ཡིན་ཞིང་ད་ལྟ་ཚོགས་པ་དེར་ཚོགས་མི་སུམ་ཁྲི་བརྒྱད་སྟོང་ལྷག་དང། རྒྱ་བལ་འབྲུག་གསུམ་གཙོས་བྱས་པའི་ཤར་ནུབ་ཡུལ་གྲུ་ཉི་ཧོང་དང་ཐའེ་ཝན་ཨ་རི་ཁེ་ན་ཏྲ་ཨོ་སི་ཀྲི་ལི་ཡ་འཇར་མན་ཧྥ་རན་སི་སྦེལ་ཇི་ཡུམ་སོགས་རྒྱལ་ཁབ་བཅུ་གྲངས་ཤིག་ན་ཡན་ལག་ཚོགས་པ་བརྒྱད་ཅུ་གྱ་བརྒྱད་ཡོད་འདུག།

ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གིས་འདི་ག་རླུང་འཕྲིན་ཁང་གི་དྲི་བར་ཡིག་ཐོག་ནས་ལན་འདེབས་གནང་ཡོད་པ་རེད་ལ། འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨ་རིའི་ཕྱི་སྲིད་ལྷན་ཁང་ལ་ཉིན་ཤས་གོང་དྲི་བ་ཁག་གསུམ་ཕུལ་བར་ཡིག་ཐོག་ལན་འདེབས་འབྱོར་བའི་ནང་དུ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་གདུག་རྩུབ་ཆེ་བའི་ལས་འགུལ་སྤེལ་བཞིན་ཡོད་པའི་དཀའ་ངལ་དེ་ཚོ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་སེལ་ཐབས་གནང་བཞིན་པའི་གྲོས་མོལ་དེའི་རིགས་ལ་ཨ་མེ་རི་ཀས་དགའ་བསུ་ཞུ་གི་ཡོད་ལ་ཨ་རིའི་ངོས་ནས་རྒྱ་ནག་ཐེ་བའི་རྒྱལ་ཚོགས་ཀྱི་བསྐྱར་ཞིབ་འོག་ཚུད་པའི་རྒྱལ་ཁབ་ཚང་མའི་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དོན་དམ་པའི་དྲི་བ་དང་བསམ་འཆར་འདོན་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་ཅེས་ཨ་རིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཞིག་གིས་ལན་འདེབས་གནང་ཡོད་གི། ཨ་རིའི་སྲིད་འཛིན་ཇོ་བྷ་ཏེན་གཞུང་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་མེ་རི་ཀ་དང་དབྱིན་ཡུལ་ཁེ་ན་ཏྲ་སོགས་རྒྱལ་ཁབ་ཚོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་རྒྱ་ནག་གི་སྐུ་ཚབ་ལ་འདྲི་རྩད་བྱས་པ་ལྟར། ད་ལོའི་བསྐྱར་ཞིབ་སྐབས་ཨ་རི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གཙོ་གནད་དུ་བཟུང་སྟེ་རྒྱ་ནག་གཞུང་གི་སྐུ་ཚབ་ལ་འདྲི་རྩད་བྱ་དགོས་པའི་སྐོར་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་ལྷག་གིས་འབོད་སྐུལ་ཞུས་པའི་གནས་ཚུལ་བྱུང་རྗེས་འདི་ག་རླུང་འཕྲིན་ཁང་གིས་ཨ་རིའི་ཕྱི་སྲིད་ལྷན་ཁང་ལ་ཉིན་ཤས་གོང་ཡིག་ཐོག་ནས་དྲི་བ་ཞིག་ཕུལ་ཡོད་པ་རེད། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་དུས་མཚམས་ཀྱི་བསྐྱར་ཞིབ་བྱེད་རྒྱུར་སླེབས་ལ་ཉེ་བའི་སྐབས་འདིར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གལ་གནད་འཛིན་ཐབས་སུ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཤུགས་སྣོན་རྒྱག་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་རྒྱ་ནག་ཐོག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་མཚམས་ཀྱི་བསྐྱར་ཞིབ་བྱེད་རྒྱུར་སླེབས་ལ་ཉེ་བ་དང་བསྟུན་བོད་ཀྱི་ཆེད་སྐད་ཆ་བཤད་དགོས་པ་ཞེས་འགོ་བརྗོད་དུ་བཀོད་པའི་ལས་འགུལ་ཞིག་བརྩམས་ནས་བོད་ནང་རྒྱ་ནག་གཞུང་གིས་བོད་ཀྱི་རིག་གཞུང་དང་ཆོས་ལུགས་སྐད་ཡིག་གཞི་རྩའི་འཚོ་བའི་སྤྱོད་སྟངས་ལ་ཉེན་ཚབས་བཟོ་བཞིན་ཡོད་པའི་ཛ་དྲག་གི་གནས་སྟངས་ཐད་སྐབས་དེར་ཚོགས་འདུའི་ཐོག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཐད་གལ་གནད་དུ་བཟུང་ནས

རྒྱ་ནག་གཞུང་གིས་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ཀྱི་གནད་དོན་ཟེར་བ་གང་ཡང་མེད་ཅེས་བརྗོད་ཀྱི་ཡོད་པ་དང་ཡིན་ན་ཡང་དོན་དངོས་བོད་ནང་གི་བྱིས་པ་ཁྲི་ཚོ་མང་པོ་ནང་མི་དང་ཁ་བྲལ་ནས་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭའི་ནང་བཙན་གྱིས་འཇུག་བཞིན་ཡོད་པ་སོགས་ཀྱི་སྲིད་བྱུས་སྣ་ཚོགས་འཐེན་བཞིན་ཡོད་པས་ད་ལྟའི་དུས་ཚོད་ནི་གནད་དོན་དེ་དག་གླེང་རྒྱུ་དེ་ཆེས་གནད་འགག་ཆགས་ཡོད་པར་བརྟེན་ནས་ལས་འགུལ་དེ་སྤེལ་བ་ཡིན་ཞེས་མན་ཌི་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་ཡོད་ཀི་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ཁུལ་དུ་བུད་མེད་ཚོའི་བདེ་འཇགས་ཆེད་བུད་མེད་སྡོད་ཁང་ཞེས་པ་ཞིག་གསར་རྒྱག་ཞུས་ཡོད་ཀི། ལོ་ན་དྲུག་སྐབས་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་བའི་བསོད་ནམས་མཁའ་འགྲོ་ལགས་ཀྱིས་རང་ཉིད་ལྡི་ལིའི་མཐོ་སློབ་འགྲིམ་བཞིན་པའི་སྐབས་ཀྱི་མྱོང་བ་དང་འབྲེལ་ནས། ལྡི་ལི་ཁུལ་དུ་དཀའ་ངལ་འཕྲད་བཞིན་པའི་བོད་པ་དང་རྒྱ་གར་བྱང་ཤར་ཁུལ་གྱི་བུད་མེད་ཚོའི་བདེ་འཇགས་ཆེད་དུ། བུད་མེད་ཉི་ཤུ་རྩ་བཞི་ཙམ་གྱི་སྡོད་གནས་ཡོད་པའི་བུད་མེད་སྡོད་ཁང་ཞེས་པ་ཞིག་གསར་འཛུགས་གནང་ཡོད་པ་དང་དུས་གསུམ་ཞལ་ལག་ཚུད་པའི་སྡོད་ཁང་དཀྱུས་མ་ཞིག་ལ་ཟླ་བ་རེར་ཧིན་སྒོར་བདུན་སྟོང་ལྔ་བརྒྱ་གི་ཁང་གླ་ལེན་གྱི་ཡོད་པ་རེད་ལ། ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཡིས་ང་ཚོས་རྒྱ་ནག་དང་དམག་འཁྲུག་མི་འབྱུང་ཐབས་སུ་འབད་བརྩོན་བྱེད་ངེས་ཡིན་ཞེས་གསུངས་ཡོད་ཀི་དེ་ཡང་རོའེ་ཏེར་གསར་ལས་ཁང་གིས་ཚེས་ཉི་ཤུ་རྩ་གཉིས་ཉིན་ཐེ་ཝན་གྱི་རྒྱལ་ས་ཐའེ་པེ་ནས་སྤེལ་བའི་གནས་ཚུལ་ལ་གཞིགས་ན་ཐེ་ཝན་གཞུང་འཛིན་ཚོགས་པས་རྒྱ་ནག་དང་དམག་འཁྲུག་མི་འབྱུང་ཐབས་སུ་འབད་བརྩོན་བྱེད་ངེས་ཡིན་ཡིན་ནའང་གནས་སྟངས་ཛ་དྲག་ཅན་དུ་གཏོང་མཁན་གཏེ་བོ་ནི་རྒྱ་ནག་པེ་ཅིན་གཞུང་ཡིན་ཞེས་ཐེ་ཝན་གྱི་སྲིད་འཛིན་གཞོན་པ་དང་ད་ལྟའི་ཆར་ཐེ་ཝན་གྱི་སྲིད་འཛིན་འོས་མིའི་ཁྲོད་ཨང་དང་པོ་ཡིན་པའི་ལའེ་ཆིང་ཏེ་གིས་དེ་ལྟར་བཤད་ཡོད་ཀི། ལོ་རྗེས་མའི་ཟླ་དང་པོ་ཚེས་བཅུ་གསུམ་ཉིན་ཐེ་ཝན་གྱི་སྲིད་འཛིན་འོས་འདེམས་ཆེན་མོ་བྱེད་རྒྱུ་ཡིན་ཞིང་རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་གྱི་བདག་དབང་རྒྱ་ནག་པེ་ཅིན་ལ་ཡོད་ལུགས་བཤད་བཞིན་ཡོད་པ་མ་ཟད་ཉེ་བའི་ལོ་ཤས་ནས་ཐེ་ཝན་གླིང་ཕྲན་གྱི་ཉེ་འདབས་སུ་དྲག་པོའི་དམག་ཤེད་ངོམ་ནས་འཇིགས་སྐུལ་བྱས་དང་བྱེད་བཞིན་པ་རེད། དེ་བཞིན་དུ་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི།

ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་སྟེང་ཤུགས་རྐྱེན་སྤྲོད་ཐུབ་མཁན་མེ་ཤེལ་ཨོ་བྷ་མ་དང་མེ་ལིན་དཱ་གྷེ་ཚི་སོགས་བུད་མེད་བརྒྱ་ཐམ་པར་བདམས་པའི་མིང་ཐོའི་ནང་ཚུད་ཡོད་པའི་སྐོར་དང་འབྲེལ་ཡོད་གནས་ཚུལ་ཁག་རྡོ་རྗེ་མཚོ་ཡིས་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།
བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བོད་མི་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ནི་རྡོ་རྗེ་མཚོ་ཡིན། ཉེ་སྔོན་སྦི་སྦི་སི་གསར་ལས་ཁང་གིས་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་སྟེང་ཤུགས་རྐྱེན་ཆེ་བའི་བུད་མེད་བརྒྱ་གི་མིང་ཐོ་བཏོན་ཡོད་པ་དང་དེ་དག་ནི་གནམ་གཤིས་འགྱུར་ལྡོག་ཐད་གདོང་ལེན་མཁན་དང་རིག་གཞུང་དང་ཤེས་ཡོན། རོལ་རྩེད་དང་ལུས་རྩལ། ཆབ་སྲིད་ལས་རིགས་ཀྱི་སྤྱི་ཚོགས་བྱ་འགུལ། ཚན་རིག། བདེ་ཐང་དང་ཚན་རྩལ་བཅས་ཀྱི་ལས་དོན་ཐོག་ཕུལ་དུ་བྱུང་བའི་བྱས་རྗེས་བཞག་ཡོད་མཁན་བུད་མེད་རྣམས་འཛམ་གླིང་ཡུལ་གྲུ་འདྲ་མིན་ནས་གདམ་གསེས་བྱས་པ་ཞིག་རེད། བུད་མེད་འདི་དག་གི་ཁོངས་སུ་འཛམ་གླིང་སྟེང་སྐད་གྲགས་ཆེ་བའི་བུད་མེད་མི་ཉུང་བ་ཞིག་ཡོད་པ་དང་དཔེར་ན་ཨ་རིའི་སྲིད་འཛིན་ཟུར་པ Barack Obama ལགས་ཀྱི་སྐུ་ཟླ Michelle Obama ལགས་དང་དེ་བཞིན་འཛམ་གླིང་སྟེང་བུད་མེད་དང་བུ་མོ་ཚོ་གཙོ་བོར་གྱུར་བའི་སྦྱིན་གཏོང་རོགས་སྐྱོབ་ཀྱི་བྱ་གཞག་ལ་དོན་གཉེར་གནང་མཁན Melinda Gates། ཡང་ཁྲིམས་རྩོད་པ་ཨ་མོ་ཁུ་ལུ་ནེ་སོགས་ཡོད་པ་དང་གོང་ཞུས་བུད་མེད་འདི་གསུམ་པོས་འཛམ་གླིང་སྟེང་བུ་མོ་ན་ཆུང་ཚོ་གཉེན་སྒྲིག་གི་ལོ་ཚོད་མ་ལོངས་གོང་བཙན་དབང་གིས་གཉེན་སྒྲིག་བྱེད་འཇུག་པའི་བྱ་སྤྱོད་དེ་རིགས་གཏན་འགོག་གི་ལས་དོན་སྒྲུབ་བཞིན་ཡོད་ཅིང་མི་ཤེལ་ཨོ་བྷ་མ་ལགས་ཀྱིས་སྦི་སྦི་སིའི་གསར་ལས་ཁང་ལ

བུ་མོ་ན་ཆུང་ལོ་ན་བཅུ་དང་བཅུ་གཉིས་ཅན་རྣམས་བཙན་དབང་གི་སྒོ་ནས་སྐྱེས་པ་རྒན་པ་ཚོར་གཉེན་སྒྲིག་བྱེད་བཅུག་ནས་བུ་ཕྲུག་སྐྱེ་འཇུག་པ་སོགས་བྱས་ཏེ་ཁོ་ཚོའི་གོ་སྐབས་དང་མི་ཚེའི་མདུན་ལམ་བཀག་འགོག་བྱེད་པ་དེ་ནི་ང་ཚོ་སུ་རུང་ཞིག་གིས་ཀྱང་བཟོད་བསྲན་བྱེད་ཐབས་མེད་པ་ཞིག་ཡིན་པས་ང་ཚོས་བུ་མོ་དེ་དག་ངེས་པར་དུ་སྲུང་སྐྱོབ་བྱེད་དགོས་ཞེས་སོགས་གསུངས་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱིས་གཉེན་སྒྲིག་གི་ལོ་ཚོད་མ་ལོན་པའི་བུ་མོ་ན་ཆུང་ཚོ་གཉེན་སྒྲིག་བྱ་རྒྱུ་གཏན་འགོག་བྱ་རྒྱུར་ད་དུང་ཡང་ལོ་ངོ་སུམ་བརྒྱ་ཙམ་འགོར་རྒྱུ་ཡིན་སྐོར་བརྗོད་བཞིན་པ་དང་མི་ཤེལ་ཨོ་བྷ་མ་ལགས་ཀྱིས་ལོ་སུམ་བརྒྱ་གི་དུས་ཡུན་དེ་ནི་རི་རིང་དྲགས་པ་ཞིག་རེད། འདི་ནི་ཛ་དྲག་ཅན་གྱི་གནད་དོན་ཞིག་ཆགས་ཡོད། བུ་མོ་དང་བུད་མེད་ཀྱི་འཕྲོད་བསྟེན་ནི་འཛམ་གླིང་ཡོངས་ཀྱི་འཕྲོད་བསྟེན་ལ་རག་ལས་ཡོད་ལ། འཛམ་གླིང་རྒྱལ་ཁབ་སོ་སོའི་འགོ་ཁྲིད་ཚོས་གནད་དོན་འདི་ལས་དོན་གཙོ་བོའི་གྲས་སུ་བརྩིས་ནས་འགན་འཁུར་དང་ལེན་བྱས་པ་ཡིན་ན་ལོ་ངོ་སུམ་བརྒྱ་འགོར་མི་དགོས་པར་མི་རབས་གཅིག་གི་རིང་ལ་གཏན་འགོག་བྱེད་ཐུབ་ངེས་ཡིན་ཞེས་གསུངས་ཡོད་པ་རེད། Three hundred years is is not a tolerable time frame. This is an urgent issue. The health of women and girls.
ཡང་སྦི་སྦི་སི་གསར་ལས་ཁང་གིས་ལོ་འདིའི་འཛམ་གླིང་སྟེང་མི་སེམས་ལ

བོད་ནང་དང་ཧི་མ་ལ་ཡའི་རི་རྒྱུད་བཅས་ནས་ང་ཚོའི་རྩར་སླེབས་པའི་བུ་མོ་ན་གཞོན་དེ་དག་ལ་ནང་ཆོས་སློབ་གཉེར་དང་ཉམས་ལེན་བྱེད་པའི་གོ་སྐབས་སྤྲད་ནས་ཁོ་ཚོས་རང་ཉིད་ཁོ་ན་ཙམ་མིན་པར་མི་གཞན་ལའང་ཕན་ཐོགས་བསྒྲུབ་ཐུབ་རྒྱུའི་ཆེད་དང་ཁོ་ཚོར་རང་གིས་རང་ལ་ཡིད་ཆེས་དང་བརྩི་མཐོང་བྱ་རྒྱུ་སོགས་བློ་རྒྱ་བསྐྱེད་རྒྱུར་གོ་རྟོགས་སྤེལ་ནས་མ་འོངས་པར་བཙུན་མ་ཚོས་ཀྱང་ནང་ཆོས་ཀྱི་ཕྱོགས་ནས

བོད་ནང་དུ་དགོན་པ་རྣམས་ལ་གཏོར་བཤིག་ཐེབས་པའི་རྐྱེན་གྱིས་བཙན་བྱོལ་ཁྲོད་དགོན་སྡེ་ཁག་བསྐྱར་བཞེངས་གནང་རྒྱུར་བརྩོན་གཉེར་གནང་ཡོད་པ་རེད་ཡིན་ནའང་ལོ་ངོ་མང་པོར་བུད་མེད་ཚོར་ནང་ཆོས་སློབ་གཉེར་གནང་ཡུལ་གྱི་མཐུན་རྐྱེན་གོ་སྐབས་ཐོབ་མེད་པར་བོད་པའི་ཨ་ནེ་ཚོས་དགོན་པར་འགྲོ་ས་མེད་པར་མི་ཚེ་རྫོགས་ཏེ་འདས་གྲོངས་ཕྱིན་ཡོད་པ་སོགས་གང་ལྟར་ཨ་ནེ་ཚོར་ནང་ཆོས་སློབ་གཉེར་གནང་ཡུལ་དགོན་པ་བཞེངས་སྐྲུན་བྱ་རྒྱུར་དུས་ཡུན་རིང་བོ་འགོར་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། རྗེ་བཙུན་མ་བསྟན་འཛིན་དཔལ་མོ་ལགས་ཀྱིས་བཞེངས་སྐྲན་གནང་བའི་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ལེགས་གྲུབ་ཟིན་པར་ཉིས་སྟོང་བཅུ་གསུམ་ལོའི་ཕྱི་ཟླ་བཞི་བའི་ཚེས་བཅུ་དགུ་ཉིན་རབ་གནས་དང་དགའ་སྟོན་རྟེན་འབྲེལ་གྱི་མཛད་སྒོ་ཚོགས་ཡོད་ཅིང་ད་ལྟ་དགོན་པ་དེར་བཙུན་མ་བརྒྱ་ར་ཉི་ཤུ་ལྷག་ཡོད་འདུག། རྗེ་བཙུན་མ་བསྟན་འཛིན་དཔལ་མོ་ལགས་ཀྱིས་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ནི་འབྲུག་པ་བཀའ་བརྒྱུད་ཀྱི་གཞུང་ཆེན་ཁག་ལ་སློབ་གཉེར་གནང་ཡུལ་བཙུན་དགོན་གཅིག་པུ་དེ་ཡིན་སྐོར་གསུངས་ཡོད་པ་རེད། དོན་བརྒྱུད་དགའ་ཚལ་གླིང belongs to the འབྲུག་པ་བཀའ་བརྒྱུད lineage which was started in the twelfth century by ཁོང་གིས་མུ་མཐུད་བཙུན་དགོན་དོན་བརྒྱུད་དགའ་ཚལ་གླིང་ནི་འབྲུག་པ་བཀའ་བརྒྱུད་ཀྱི་གྲུབ་མཐའི་ཁོངས་སུ་གཏོགས་པ་ཡིན་ལ་གྲུབ་མཐའ་འདི་ནི་དུས་རབས་བཅུ་གཉིས་པའི་ནང་བྱུང་བ་ཞིག་ཡིན་ཞིང་འབྲུག་པ་བཀའ་བརྒྱུད་འདི་ནི་བོད་ཀྱི་ཤར་ཕྱོགས་ནང་ཆེན་ཁོ་ན་ཙམ་མིན་པར་ཧི་མ་ལ་ཡའི་མཐའ་མཚམས་ས་ཁུལ་འབྲུག་ཡུལ་དང་ལ་དྭགས། ལ་ཧོར་ཏེ་གར་ཞྭ། ཁུ་ནུ་སོགས་སུ་ཁྱབ་ཡོད་སྟབས་བཙུན་དགོན་འདིའི་བཙུན་མ་རྣམས་ནི་ས་ཁུལ་དེ་དག་ནས་ཡོང་བ་ཡིན་ལ་ང་ཚོ་ནི་འབྲུག་པ་བཀའ་བརྒྱུད་ཀྱི་ནང་ཆོས་སློབ་གཉེར་གྱི་མཐུན་རྐྱེན་དང་གོ་སྐབས་མཁོ་སྤྲོད་བྱེད་པའི་བཙུན་དགོན་གཅིག་པུ་དེ་ཡིན།

སྦི་སྦི་སི་གསར་ལས་ཁང་གིས་དཔལ་ཡང་གི་སྐོར་མཚམས་སྦྱོར་བྱས་པའི་ནང། ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་གསར་གཏོད་ཀྱི་བྱས་རྗེས་འཇོག་མཁན་དཔལ་ཡང་གིས་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་སྐྱེ་ཁམས་ཁོར་ཡུག་སྐོར་གྱི་ཉིན་ཐོ་འབྲི་བཞིན་ཡོད་པ་དང་ས་གནས་ཀྱི་སྐྱེ་དངོས་རིགས་དང་ཆུའི་འབྱུང་ཁུངས་ལ་འགྱུར་བ་ཐེབས་པའི་གནས་སྟངས་ལ་ལྟ་ཞིབ་དང་གནམ་གཤིས་དང་རྩི་ཤིང་གི་རིགས་ལ་ལྟ་ཞིབ་བྱེད་པ་བཅས་ཀྱི་ལས་དོན་སྒྲུབ་བཞིན་ཡོད་སྐོར་དང་ཁོ་མོ་གནས་སྡོད་བྱེད་ཡུལ་བོད་མཐོ་སྒང་གི་མཚོ་སྔོན་ཞིང་ཆེན་མངའ་ཁུལ་དུ་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཐེབས་ཏེ་ཚ་དྲོད་ཇེ་ཆེར་ཕྱིན་པ་དང་འཁྱགས་རོམ་ཞུ་བ་བྱེ་ཐང་ཅན་དུ་འགྱུར་བ་སོགས་བྱུང་བཞིན་ཡོད་སྐོར་གསལ་འདོན་བྱས་འདུག་ལ་ད་དུང་མུ་མཐུད་ངོ་སྤྲོད་བྱས་པར་དཔལ་ཡང་ལགས་ནི་གཙང་གསུམ་འབྱུང་ཁུངས་ཀྱི་བུད་མེད་ཁོར་ཡུག་སྲུང་སྐྱོབ་ཚོགས་པའི་དྲ་རྒྱ་ཞེས་པའི་ཚོགས་མི་དངོས་ཡིན་ཞིང་ཁོ་མོས་སྤྱི་ཚོགས་ཁྲོད་དུ་ཁོར་ཡུག་སྲུང་སྐྱོབ་དང་མཐུན་པའི་ཐོན་རྫས་འདག་རྫས་དང་ཁུག་མ་སོགས་བཟོ་སྐྲུན་ཚོང་འགྲེམས་བྱས་ཏེ་ས་གནས་ཀྱི་ཆུའི་ཐོན་ཁུངས་ལ་སྲུང་སྐྱོབ་དང་མི་གཞན་དག་ཀྱང་ཁོར་ཡུག་སྲུང་སྐྱོབ་ནང་མཉམ་ཞུགས་བྱ་རྒྱུར་སྐུལ་ལྕག་གཏོང་བ་སོགས་དོན་གཉེར་བྱེད་བཞིན་ཡོད་སྐོར་བཀོད་འདུག་ཡང་དྲ་རྒྱའི་བརྒྱུད་ལམ་ཁག་ཏུ་དཔལ་ཡང་ལགས